རང་བཞིན་དང་རང་བཞིན་ཅན་དུ་ངེས་པར་བྱེད་པའི་ཚད་མ་ལས། རྟགས་དང་ཆོས་གཉིས་མོ་དེའི་ཚེ་རྟགས་སུ་གང་བཟུང་ཡོད་དང་བསྒྲུབ་ཆོས་སུ་གང་བཟུང་ཡོད་མོ་དེ། འོ་རྒྱུ་འབྲས་ཀྱི་རྒྱུ་དང་འབྲས་བུའི་དངོས་པོ་ཡིན་པ་ཡིན་ཨ་ཡོད་ཨ་ཡིན་པ་དང། འབྲས་རྟགས་གང་ཡིན་པ་དེ་རྟགས་ཆོས་ཀྱི་རྒྱུ་དང་འབྲས་བུའི་དངོས་པོ་ཡིན་མཁན་དེ་ཡིན་པའི་ཕྱིར། རྟགས་སུ་གང་བཟུང་རྒྱུ་དེ་ཟེར། ད་རང་བཞིན་དང་རང་བཞིན་ཅན་དུ་ངེས་པ་ཟེར་དུས་ག་རེ་ཟེར་ན་རང་བཞིན་གྱི་རྟགས་གང་ཡིན་པ་དེ། འོ་དེ་ནི་ག་རེ་དགོས་རྟགས་དང་བསྒྲུབ་བྱའི་ཆོས་གཉིས་མོ་དེ་རང་བཞིན་དང་རང་བཞིན་ཅན་ཆགས་ལ། རང་བཞིན་དང་རང་བཞིན་ཅན་ཟེར་གང་ལྟར་བྱས་ཁྱད་ཡོད་མ་རེད། བྱས་པ་དང་མི་རྟག་པ་གཉིས་མ་ལ། རང་བཞིན་ཅན་གོ་ལ་བྱས་པ་བཞག་ན་འགྲིག་མི་རྟག་པ་བཞག་ན་འགྲིག། འགྲིག་དེ་ག་རེ་དགོས་བྱས་པ་གྲུབ་ཙམ་ཉིད་ནས་མི་རྟག་པའི་ངོ་བོར་གྲུབ་པ་ཡིན། ག་རེ་རེད་ཟེར་ན། རང་བཞིན་གོ། བྱས་པ་ལ་བཞག་རང་བཞིན་ཅན་གོ་མི་རྟག་པ་ལ་བཞག་ཆོག་རེད་མི་རྟག་པ་གྲུབ་ཙམ་ཉིད་ནས་བྱས་པའི་ངོ་བོར་གྲུབ་ཚུགས་ཚུགས་ལབ་བཞག་ན་ནི་རང་བཞིན་ཅན་གོ་ལ་ནི་བྱས་པ་བཞག་ཆོག་རེད་བྱས་ཙང་རྟགས་ཆོས་རང་བཞིན་དང་རང་བཞིན་ཅན་ཟེར། གོ་རེད་ཐུགས་ཆེ།

ཁྱབ་པ་གྲུབ་པ་འབྲེལ་བ་ལ་ལྟོས་པའི་ཚུལ་ལེགས་པར་མ་དགོངས་པའི་རྣམ་འགྱུར་དུ་གསལ་ལོ། གསུང་ཡོང་དུས་དང། མཐུན་ཕྱོགས་ལ་མཐོང་ཙམ་མི་མཐུན་ཕྱོགས་ལ་མ་མཐོང་ཙམ་གསུང་དགོས་ཏེ། རྗེས་ཁྱབ་དང་ལྡོག་ཁྱབ་གྲུབ་པ་ལ་འབྲེལ་བ་ངེས་པ་སྔོན་དུ་འགྲོ་དགོས་ཧ་གོ་ན། དེ་ནི་འདིས་གསུང་གི་མ་རེད་ཁྱད་པར་ག་རེ་གསུང་གི་མ་རེད་ཟེར་ན་མི་མཐུན་ཕྱོགས་ལ་མ་མཐོང་ཙམ་གྱིས་ལྡོག་ཁྱབ་གསུང་གི་མ་རེད། འབྲེལ་བ་ངེས་དགོས་པ་དེ་ལྡོག་ཁྱབ་གྲུབ་པ་ལ་འབྲེལ་བ་ངེས་དགོས་པ་དེ་སྔོན་དུ་ངེས་དགོས་པ་དེ་ཧ་གོ་མཁན་ཞིག་ཡིན་ན་ད་ག་རེ་ཟེར་ན་རྟགས་དེ་མི་མཐུན་ཕྱོགས་ལ་མེད་པ་མ་ངེས་བར་དུ་ལ་ལྡོག་ཁྱབ་ངེས་ཀྱི་མ་རེད་ཟེར་མཁན་ཞིག་ཆགས་འགྲོ་བ་རེད། གསལ་ལྟ་ད་ལྟ་འདི་ཡང། མི་མཐུན་ཕྱོགས་ལ་མ་མཐོང་བ་ཙམ་དང་མཐུན་ཕྱོགས་ལ་མཐོང་ཙམ་གྱིས་ཁྱབ་པ་གྲུབ་པ་མ་རེད། མ་གྲུབ་སྟེ་ཇི་བྱ་མ་གྲུབ་སྟེ། རྟགས་ཆོས་གང་དང་གང་ཡིན་ན་ཡང། ཡང་མེད་ན་རྒྱུ་འབྲས་ཀྱི་འབྲེལ་བ་ངེས་དགོས་ཀྱི་འདུག་ཡང་མེད་ན་ནི་བདག་གཅིག་གི་འབྲེལ་བ་ངེས་པ་ཅིག་སྔོན་དུ་འགྲོ་དགོས་པའི་ཕྱིར། དེ་འདྲའི་སྔོན་དུ་འགྲོ་དགོས་པའི་ཚད་མ་དེ་ལས་ཨ་ནི་མེད་ན་མི་འབྱུང་བའི་འབྲེལ་བ་ངེས་དགོས་པ་ཡིན་ཙང། མེད་པ་ངེས་དགོས་པ་རེད་ད་མེད་པ་ངེས་དགོས་ག་རེ་རེད་ཟེར་ན་དེའི་རེ་བའང། ཀྱི་འབྲེལ་བ་གོ་བཤད་ཡོང་དུས་ག་རེ་ལབ་པ་རེད།

རྗེས་ཁྱབ་དང་ལྡོག་ཁྱབ་གྲུབ་པ་ལ་འབྲེལ་བ་ལ་ལྟོས་མི་དགོས་ན་དེ་ནི་ཧ་ཅང་ཐལ་བ་རེད་ཟེར་ཐལ་བའི་དོན་དུ་ནི། དོན་གཞན་གྱི་དུ་བ་ནི་ཆོས་ཅན། ཁྱོད་ཡོད་ན། དོན་གཞན་གྱི་མེ་དང་ངེས་པར་ཡོད་པས། ཁྱབ་པ་ངེས་པ་དེ་ལས། འོ། ཁྱབ་པ་ངོ་མ་རང་ལུགས་ལ་ག་རེ་རེད་ཟེར་ན། དོན་གཞན་གྱི་དུ་བ་དེ་ཡོད་ན། དོན་གཞན་གྱི་མེ་དེ་ཡོད་པས་ཁྱབ་པ་ཨ་ཡོད་རང་ལུགས་ལ། ཡོད་རེད་བ་དུ་བ་ཡོད་ན་མེ་ཡོད་པས་ཁྱབ་པའི་ཕྱིར། ཁོ་ལ་དོན་གཞན་ཟེར་གོ་གཉིས་མོ་དེ་རྒྱུ་འབྲས་ཡིན་ཙང་རེད་བ་ཟེར་ན་འགལ་མི་འདུག་བ། ཡིན་ཙང་དུ་བ་ཡོད་ན་མེ་ཡོད་པས་ཁྱབ་དགོས་ཨ་རོ་བ། འོ་ཡིན་ད་དོན་གཞན་གྱི་དུ་བ་དེ་ཆོས་ཅན་ཁྱོད་ཡོད་ན་དོན་གཞན་གྱི་མེ་དག་ངེས་པར་ཡོད་པས་ཁྱབ་པའི་ངེས་པ་གང་ཡང་མེད་པར་ཐལ་མི་ལྟོས་ན་ཡ་གི། འབྲེལ་བ་ལ་མི་ལྟོས་ན། འོ་མེ་ཡོད་དུ་བ་ཡོད་ན་མེ་ཡོད་པས་ཁྱབ་ཟེར་དགོས་རྒྱུ་མཚན་ག་གང་མི་འདུག་ཟེར་ཡོད་རོ། གང་ཡང་མེད་པར་ཐལ་དེ་དང་འབྲེལ་བ་གྲུབ་པ་ལས་གཞན་དུ་འབྲེལ་མེད་དོན་གཞན། མེ་དུ་གཉིས་མོ་དེ་འབྲེལ་མེད་དོན་གཞན་ཡིན་ན་དཔེར་ན་བུམ་པ་ཡོད་ན་ཀ་བ་ཡོད་པས་ཁྱབ་ཟེར་བ་རེད་མ་ཁྱབ་ཟེར་བ་རེད། ངེས་པ་དུ་བུམ་པ་ཡོད་ན་ཀ་བ་ཡོད་པས་མ་ཁྱབ་ཟེར་གོ་ག་རེ་བྱས་རེད་ཟེར་ན་ཀ་བུམ་གཉིས་ལ་འབྲེལ་བ་མེད་ས་དེ་ལ་བྱས་ཙང་ག་རེ་དགོས་དུ་བ་དང་མེ་གཉིས་ལ་འབྲེལ་བ་མེད་སོང་ན་དུ་བ་ཡོད་ན་མེ་ཡོད་པས་ཁྱབ་ཟེར་ནས་སུ་ཞིག་འཐད་མཁན་ཡོད་པ་མ་རེད་འོ་ཁྱབ་དགོས་ཡ་གང་མི་འདུག་ཟེར་རེད་འོ་འབྲེལ་མེད་དོན་གཞན་ཡིན་པའི་ཕྱིར་འབྲེལ་མེད་དོན་གཞན་ཡིན་ན་གཅིག་ཡོད་ན་གཅིག་ཡོད་པས་ཁྱབ་པ་དགོས་གང་མི་འདུག་གསུང་བ་རེད་འོ་དེ་ཡིན་པ་རེད།

ཁོ་གཉིས་ཡིན་པ་དེ་དཔེར་ན་མི་རྟག་པ་ག་རེ་ཡིན་ན་ཡིན་གཞི་དེ་མི་རྟག་པ་དང་ཐ་དད་ཡིན་ཞིང་ཁོ་གྲུབ་ཙམ་ཉིད་ནས་མི་རྟག་པའི་ངོ་བོར་གྲུབ་ན་གཞི་དེ་མི་རྟག་པ་ལ་འབྲེལ་བ་གྲུབ་པས་ཁྱབ་ལབ་བྱུང་མེད་རོ། ད་ཡང་གཅིག་བཏང་གི་རེད་ད་ལྟ་ས་བཏང་གི་རེད་བ་དེ་གཤམ་འདིར་མ་གཏོགས་ས་ཅི་བཏང་ཕལ་ཆེར་ཁྱབ་འགྲོ་བ་རེད་དཔེར་ན། བྱས་པ་མི་རྟག་པའི་བྱེ་བྲག་གང་ཡིན་པ་དེ། ག་འདྲས་ཅིག་ཡིན་ན་ཡང་ཁོ་མི་རྟག་པ་དང་ཐ་དད་རེད་བ། མི་རྟག་པ་ཐ་དད་རེད་ཡིན་ཡང་ཁོ་ཡིན་མི་རྟག་པ་དང་ཐ་དད་རེད་ཁོ་རང་གྲུབ་ཙམ་ཉིད་ནས། མི་རྟག་པའི་ངོ་བོར་གྲུབ་པ་ཡིན་ཙང་དེ་མི་རྟག་པ་དང་འབྲེལ་བ་གྲུབ་ལབ་དགོས་བྱུང་བ་རེད་པ། ད་ཡང་བས་རང་གཅིག་གང་ག་ལོ་ད་དེ་འདྲའི་རེ་ཞིག་འགྲོ་སོང་ན་ད་མི་རྟག་པའི་རྒྱུ་ཟེར་ཡ་རེད་མི་རྟག་པའི་འབྲས་བུ་ཟེར་སླེབས་ཡོང་ངོ་ར་བ། འོ་དེ་ཚོ་ལ་ཞེན་ནས་ཅིག་བལྟ་རྒྱུ་ཨ་ར་བ། ད་གོ་དེ་ད་དཀའ་ལས་ཁག་ཤོས་དེ་རེད་ཤག། དཔེ་མི་སྲིད་དཀའ་ལས་ཁག་པོ་འདུག་བ་དེ་ག་རེ་ག་རེ་ལབ་དགོས་ཡོད་ན་མི་ཤེས། མི་རྟག་པ་ཡིན་པས་མ་ཁྱབ་པར་ཐལ་མི་རྟག་པ་དེ་ཁྱོད་བསྐྱེད་པའི་རྒྱུ་ལས་དོན་གཞན་ཕྱིས་འབྱུང་གི་ཐོ་བ་ལ་སོགས་པའི་རྒྱུ་མཚན་ཅན་གྱི་འབྲས་བུའི་ཆོས་ཡིན་པའི་ཕྱིར་རོ། ག་རེ་ཡིན་ན། བྱས་པ་ཆོས་ཅན་ཁྱོད་ཡིན་ན་མི་རྟག་པ་ཡིན་པས་མ་ཁྱབ་པར་ཐལ།

ཁོ་གཉིས་ལ་འབྲེལ་བ་མ་གྲུབ་པའི་དོན་གཞན་ཡིན་ན། བྱས་པ་ཡིན་ན་མི་རྟག་པ་ཡིན་པས་ཁྱབ་ཟེར་དགོས་ཀྱི་ཡོད་མ་རེད་མེད་དེ། མི་རྟག་པ་དེ་ཁྱོད་སྐྱེད་པའི་རྒྱུ་ལས། དོན་གཞན་ཕྱིས་འབྱུང་གི་ཐོ་བ་ལ་སོགས་པའི་རྒྱུ་མཚན་ཅན་གྱི་འབྲས་བུའི་ཆོས་ཡིན་པའི་ཕྱིར་ཟེར། གང། དེ་རྟགས་ཁོ་རང་ཟེར་ན་ཁོ་རང་ཡིན་ན་དེ་རང་ལུགས་ལ་མི་རྟག་པ་དེ་ཁྱོད་སྐྱེད་སྤེལ་རྒྱུ་ལས་དོན་གཞན་ཕྱིས་འབྱུང་གི་ཐོ་བ་ལ་སོགས་པའི་རྒྱུ་མཚན་ཅན་གྱི་འབྲས་བུའི་ཆོས་མ་ཡིན་པའི་ཕྱིར། མ་ཡིན་ཏེ་མི་རྟག་པ་དེ་ཁོ་རང་སྐྱེད་བྱེད་ཀྱི། རྒྱུ་དེ་ལས་ཨ་ནི་ག་རེ་སྐྱེས་པ་རེད། མི་རྟག་པ་ཁོ་རང་དེའི་ངོ་བོར་རྒྱུ་རྐྱེན་གྱིས་བྱས་པའི་ངོ་བོར་གྲུབ་པ་རེད་པ་བྱས་པའི་ངོ་བོར་གྲུབ་པ་རེད་པ་མི་རྟག་པ་དེ། ག་རེ་ཟེར། བྱས་པ་ཆོས་ཅན་ཁྱོད་ཡིན་ན་མི་རྟག་པ་ཡིན་པས་མ་ཁྱབ་པར་ཐལ། མི་རྟག་པ་དེ། ཁྱོད་སྐྱེད་བྱེད་ཀྱི་རྒྱུ་ལས་ཟེར་དུས་བྱས་པ་སྐྱེད་བྱེད་ཀྱི་རྒྱུ་ལས། དོན་གཞན་ཕྱིས་འབྱུང་གི་ཐོ་བ་ལ་སོགས་པའི་རྒྱུ་མཚན་ཅན་གྱི་འབྲས་བུའི་ཆོས་ཡིན་པའི་ཕྱིར། དེ་ཡིན་པ་དེ་རང་ལུགས་ལ་ཁས་ལེན་རྒྱུ་ཡོད་མ་རེད། དཔེར་ན། དཔེར་ན། གོས་དཀར་པོ་དམར་པོར་འགྱུར་བ་ལ་ཕྱིས་འབྱུང་གི་ཚོན་ལ་ལྟོས་པས། གྲུབ་ཙམ་ཉིད་ནས་དམར་པོའི་ངོ་བོར་མི་འགྱུར་བ་བཞིན་ནོ། དེ་རེད་པ། བྱས་པ་དང་མི་རྟག་པ་གཉིས་མ་སྟེ། ག་རེ་ངོ་བོ་གཅིག་པའི་འབྲེལ་བ་མ་གྲུབ་ན་བྱས་པ་དེ་གྲུབ་ཙམ་ཉིད་ནས་མི་རྟག་པའི་ངོ་བོར་མ་གྲུབ་ཟེར་ལབ་དགོས་རེད་ད་གང་ཅི་ཡང་སྟེ། བྱས་པ་གྲུབ་ཙམ་ཉིད་ནི་མི་རྟག་པའི་ངོར་མ་གྲུབ་ཟེར་ལགས་པར། དེ་མ་གྲུབ་ན་བྱས་པ་དེ། མི་རྟག་པ་སྐྱེད་བྱེད་ཀྱི་རྒྱུ་ལས་དོན་གཞན་པའི་ཕྱིས་འབྱུང་གི་རྒྱུ་གཅིག་ལ་བརྟེན་ནས་གྲུབ་ཟེར་དགོས་ཀྱི་རེད། དེ་དགོས་ཏེ་དཔེར་ན་གོས་དཀར་པོ་གྲུབ་ཙམ་ཉིད་ནས། དམར་པོའི་ངོ་བོར་མ་གྲུབ་པ་རེད། དམར་པོའི་ངོ་བོར་གྲུབ་པར་བྱེད་པ་ལ་ཕྱིས་འབྱུང་གི་རྒྱུ་ལ་ལྟོས་དགོས། ཁོ་དང་འདྲ་པོ་བྱས་ནས་བྱས་པ་གྲུབ་ཙམ་ཉིད་ནས་མི་རྟག་པའི་ངོ་བོར་མ་གྲུབ་པར་བཤད།